AstraZeneca དང་མཉམ་དུ་ཏོག་དབྱིབས་སྔོན་འགོག་གི་ལས་རིགས་ནང་མཉམ་དུ་ཞུགས་འཆར་ཡོད་པ་རེད། Moderna སྨན་ཁབ་དེ་ག་འདྲ་ཞིག་ཡོད་མེད་དང་དེ་ཨོ་སི་ཁྲུ་ལི་ཡ་ཡི་ནང་བེད་སྤྱོད་ལག་བསྟར་ག་འདྲ་བྱེད་འཆར་ཡོད་རེད་ཟེར་ན། Moderna འགོག་ཁབ་དེ་བཞིན་ཧྥའེ་ཛ་ཡི་གྲུབ་རྫས་དང་འདྲ་བ་དེ་ཡང་ཨར་ཨེན་ཨེ་ཞེས་ནད་འགོག་ཕྲ་ཕུང་སྤྲི་དཀར་སྒྲུབ་བྱེད་ཀྱི་རྒྱུ་ཆ་གལ་ཆེན་ཞུགས་འཆར་བྱས་ཡོད་པ་རེད། Moderna འགོག་ཁབ་བཟོ་ཚོང་ཁང་གི་འགན་འཛིན Stephane Bancel ལགས་ཀྱིས།

MRNA ཡིས་དབང་རྩ་མ་ལག་གི་ཕྲ་ཕུང་འཁྱེར་ཡོང་ནས་ཤེས་ལྡན་གཟུགས་ཀྱི་རྩོམ་གཞི་བྱེད་པའི་རྩ་སྦུག། Cells། ལ་ངོ་སྤྲོད་བྱེད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་འདུག Moderna འགོག་ཁབ་དེ་བར་སྟོང་དུས་ཚོད་ཉིན་གྲངས་ཉི་ཤུ་རྩ་བརྒྱད་བཞག་ནས་སྔ་ཕྱི་ཐེངས་གཉིས་ལ་རྒྱག་དགོས་ཀྱི་ཡོད་པ་རེད། ཡིན་ན་ཡང་འགོག་ཁབ་དེ་ཨོ་སི་ཁྲུ་ལི་ཡའི་ནང་འབྱོར་ནས་ཨོ་སི་ཁྲུ་ལི་ཡའི་མི་མང་ལ་ག་དུས་རག་གི་རེད་ཟེར་ན་ཨོ་སི་ཁྲུ་ལི་ཡའི་གཞུང་གིས Moderna འགོག་ཁབ་དེ་ས་ཡ་ཉི་ཤུ་རྩ་ལྔ་མངགས་ཉོ་བྱས་ཡོད་པ་དང་དེ་ཡི་ནང་འགོག་ཁབ་ས་ཡ་བཅུ་ཐམ་པ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ལོ་མཇུག་ལ་འབྱོར་ཐུབ་རྒྱུ་ཡི་རེ་བ་རྒྱག་གི་ཡོད་པ་རེད། Australia ཡི་འཕྲོད་བསྟེན་བློན་ཆེན Greg Hunt མཆོག་གིས Australia ཡི་བརྙན་འཕྲིན་འཕྲིན་ལམ་དགུ་པ Channel Nine ཐོག་འགྲེལ་བརྗོད་གནང་བ་ལྟར་ན། ཁོང་གིས Moderna ཡི་འགོག་ཁབ་དེ་གནས་སྐབས་རིང་བདེ་འཇགས་ཆེད Australia ཡི་མི་མང་ལོ་ན་བཅོ་བརྒྱད་དང་དེ་ཡི་ཡན་རྣམས་ལ་རྒྱག་ཆོག་པའི་ཆོག་མཆན་སྤྲད་ཡོད་པ་རེད་ཅེས་གསུངས་འདུག།
Another

འབུམ་གཉིས་སྒང་ལ་རྒྱག་ཐུབ་པའི་རེ་བ་རྒྱག་གི་ཡོད་ཅེས་གསུངས་འདུག Moderna ཡི་འགོག་ཁབ་ཐོག་མ་ཡི་ས་ཡ་གཅིག་དེ་ཕྱི་ཟླ་དགུ་པའི་ཟླ་དཀྱིལ་དུ་འབྱོར་རྒྱུ་ཡིན་པ་དང་འགོག་ཁབ་དེ་དག་ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ཡོངས་སུ་སྨན་བཅོས་ཁང་ཁག་གི་ནང་བགོ་འགྲེམས་བྱ་རྒྱུ་ཡིན་པ་རེད། གཞན་དག་སྨན་ཁབ་ས་ཡ་གསུམ་འདི་ལོ་ཡི་ཕྱི་ཟླ་བཅུ་པ་དང་བཅུ་གཅིག་བཅུ་གཉིས་བཅས་ཀྱི་ནང་འབྱོར་རྒྱུ་ཡིན་འདུག་ཨོ་སི་ཀྲུ་ལི་ཡ་ཡི་སྲིད་བློན Scott Morrison མཆོག་གིས་སྨན་ཁབ་འདི་ཡང་ཏོག་དབྱིབས་ནད་ཡམས་འཐབ་རྩོད་ལ་ལག་ཆ་གལ་ཆེན་ཞིག་ཆགས་ཀྱི་ཡོད་སྐོར་འགྲེལ་བརྗོད་གནང་འདུག་མ་ཚད་ཁོང་གིས་སྨན་ཁབ་དེ་འབྱོར་རྗེས་ཨོ་སི་ཀྲུ་ལི་ཡ་ཡི་ནང་ས་གནས་གཅིག་ཀྱང་མ་ལུས་པར་སྨན་ཁབ་ཐོབ་པ་བྱ་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་ཨོ་སི་ཀྲུ་ལི་ཡ་ཡི་གསོ་དཔྱད་དངོས་རྫས་འཛིན་སྐྱོང་ཁང་གིས་ཨོ་སི་ཀྲུ་ལི་ཡ་ཡི་ནང Moderna ཡི་སྨན་ཁབ་ལ་ཆོག་མཆན་སྤྲད་པ་དང་ཆབས་ཅིག་དེ་ཡང་སྨན་ཁབ་དེ་ཨོ་སི་ཀྲུ་ལི་ཡ་ཡི་ནང་ལོ་ན་བཅོ་བརྒྱད་དང་དེའི་ཡན་རྣམས་ལ་རྒྱག་ཆོག་གི་ཡོད་པ་རེད། ཨོ་སི་ཀྲུ་ལི་ཡ་ཡི་གསོ་དཔྱད་ཅ་དངོས་དོ་དམ་ལྷན་ཁང་གི་འགོ་ཁྲིད།

སྨན་ཁབ་དེ་ཏོག་དབྱིབས་ན་ཚ་སླར་ཡང་མི་འགོས་པ་བརྒྱ་ཆ་དགུ་ཅུ་གོ་གསུམ་ཙམ་བཀག་འགོག་ཐུབ་ཀྱི་ཡོད་པའི་མ་ཚད་ནད་ཡམས་གཞན་ཁག་ཅིག་ལ་བརྒྱ་ཆ་དགུ་ཅུ་གོ་བརྒྱད་ཙམ་གྱི་ཕན་ནུས་ཐོན་བཞིན་པ་ཏོག་དབྱིབས་ནད་ཡམས་ལས་འཆི་སྐྱོན་མི་ཡོང་བར་བརྒྱ་ཆ་བརྒྱ་སྲུང་སྐྱོབ་ཐུབ་ཀྱི་ཡོད་སྐོར་འགྲེལ་བརྗོད་གནང་འདུག Moderna ཡི་སྨན་ཁབ་དེ་ད་ལྟའི་ཆར་ཨ་རི་དང་དབྱིན་ཡུལ། Canada། Bangladesh། ཡུ་རོབ་མཐུན་ཚོགས་སིང་ག་པུར་དང་དེ་གའི་རྒྱལ་ཁབ་གཞན་ཁག་ཅིག་གི་ནང་འགོ་འཛུགས་བྱས་ཡོད་པ་རེད།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།